རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱས་པ་ལ་དེ་ནི་རང་སེམས་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་རྟོགས་དགོས་རེད། དེ་རྟོགས་པར་བྱས་པ་ལ་དེ་ནི་ཚོགས་བསགས་སྒྲིབ་སྦྱང་དགོས་ཀྱི་ཡོད་རེད། ཚོགས་བསགས་སྒྲིབ་སྦྱང་གི་ནང་ལོགས་ལ་ཡང་དེ་ནི། འོན་ཏེ་ནི། བླ་མ་ལ་བས་ནི་མོས་གུས་བྱས་པ་དང་བླ་མའི་བྱིན་རླབས་དང་མོས་གུས་ལ་ནི་བརྟེན་ནས་དེ་ནི། ཡོན་ཏན་དེ་གས་དེ་སྐྱེ་དགོས་ཀྱི་ཡོད་རེད། དེ་རྒྱལ་བ་དབེན་ས་པ་གིས་དེ་ནི། མདོར་ན་ཉམས་རྟོགས་ཆེ་ཆུང་གང་སྐྱེས་ཀྱང་དད་པ་ཆེ་ཆུང་སྒོམ་པའི་མཐུ་ཡིན་པས་ཟེར་ནས་དེ་ནི། རྟོགས་པ་ཆེ་ཆུང་ག་འདྲ་རྒྱུད་ལ་སྐྱེས་མ་སྐྱེས་དེ་དེ་ནི་བླ་མ་ལ་རག་ལས་ཀྱི་ཡོད་མ་རེད། དེ་ནས་སློབ་མ་རང་རང་སོ་སོ་གི་དད་པ་ཆེ་ཆུང་ག་འདྲ་ཅིག་བསྒོམ་པ་ཡིན་ན་ཡང་དེ་ནས། དེ་ལ་རག་ལས་ཀྱི། རྟོགས་པ་རྒྱུད་ལ་སྐྱེ་ཡ་རག་པ་དེ་འདྲ་ཞིག་རེད། འོ་དེ་འདྲ་ཡིན་ཟེར་ན་ད་དེ་ནས་བླ་མའི་རྣལ་འབྱོར་བསྒོམ་ཡ་དེ་ཡང་དེ་ནས། ད་འདི་གའི་ནང་ལོགས་ལ་དེ་ནས་མདུན་གྱི་ནམ་མཁར་དག་གསལ་གཉིས་སུ་མེད་པའི་ཡེ་ཤེས་རང་སྣང་ལས་གྲུབ་པའི་གཞལ་ཡས་ཁང་གསུངས་གཞལ་ཡས་ཁང་ལ་ཡང་ད་དོན་དག་དེ་ནས། རང་གི་མདུན་གྱི་ནམ་མཁའ་རང་གི་སྨིན་མཚམས་ཀྱི་ཁ་ཐུག་དེ་འདྲ་ཅིག་ལ་ཡང་དེ་ནས་གཞལ་ཡས་ཁང་གྲུ་བཞི་སྒོ་བཞི་པའི།

ཐོས་པ་གསུངས། དེ་ནས་མཆན་ཁུང་ནང་ལོགས་ལ་ཡང་དེ་ནས་ཁ་ཊྭཾ་ག་ཡོད་དེ་ངེད་ཅིག་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་བསྡད་པ། འོན་ཏེ་ནི་རིན་པོ་ཆེ་གི་རྒྱན་གྱིས་སྤྲས་བསྡད་པ་དེ་འདྲ་ཞིག་ཡོད་རེད། ང་དང་དེ་ལས་ཟེར་ནས་དེ་ནི། དེ་ཚོ་ག་ག་ལོག་གི་ད། དེ་ཚོ་ག་ག་ལོག་གི་དེ་ནི། སྤྱི་བོ་ལ་ཨོཾ་མགྲིན་པ་ལ་ཨཱཿ་ཐུགས་ཀར་ཧཱུྃ་ཟེར་ནས་དེ་ནི་གནས་གསུམ་ལ་ཨོཾ་ཨཱཿ་ཧཱུྃ་གི་ཡི་གེ་གསུམ་ཡོད་དེ་ངེད་ཅིག་གིས་ད། སྐུ་གསུང་ཐུགས་གསུམ་གྱི་ངོ་བོ་འོ་དེ་འདྲ་ཡོད་པ་ཅིག་དམིགས་པ་བྱས་པ་རེད། ང་དང་དེ་ནི། དེ་ཚོའི་ཐུགས་ཀ་ནས།

བརྒྱུད་འདེབས་བྱས་ནས་དེ་ནས་གསོལ་བ་དེ་བཏབ། དེའི་གཞུག་ཐོག་ལ་ཡང་དེ་ནས་དབང་བཞི་བྱིན་རླབས་ལེན་ཡ་བྱེད་པ་རེད། དབང་བཞི་བྱིན་རླབས་དེ་ལེན་བྱས། ཨེ་དེའི་གཞུག་ཐོག་དེ་ལ་ཡང་དེ་ནས་བླ་མ་དེ་གས་དེ་གཅིག་ལ་གཅིག་ཡར་ཐིམ་བྱས་དེ་ནས། དེ་ནས་ཐ་མ་ཐ་མ་རེ་བ་དེ་དེ་ནས་རང་གི་དྲིན་ཆེན་རྩ་བའི་བླ་མ་ལ་ཐིམ། རང་གི་དྲིན་ཆེན་རྩ་བའི་བླ་མ་དེ་དེ་ནས་རང་ལ་མར་དེ་ནས་བསྟིམ། དེ་ནས་སྙིང་གའི་ཁ་ཐུག་ལ་བཾ་ཡིག་གི་རྣམ་པར་བྱོན་ནས་དེ་ནས་རང་སེམས་དབྱེར་མེད་དུ་འདྲེས་པའི་དམིགས་པ་བྱས་པ་རེད།